མེ་ཏོག་ཟེར་ལབ་ཀྱི་རེད་པ་ཤིང་ཁོ་རང་རང་ལ་མེ་ཏོག་ཟེར་ལབ་ཀྱི་རེད་པ། སྨན་འབྱུང་ས་ཀྱི་ཤིང་དེ་ལ་སྨན་ཟེར་ལབ་ཀྱི་རེད་པ། འོ་དེ་ནང་བཞིན་བྱས་ནས། རང་ཉིད་ལས་ཉེ་བར་ལེན་པ་ཉོན་མོངས་པ་འབྱུང་བས་ན་འབྲས་མིང་རྒྱུ་ལ་བཏགས་པ་ཡིས། ཟག་བཅས་ཉེ་བར་ལེན་པས་ཁོ་རང་རང་ལ་ཕྱི་མ་ཉོན་མོངས་པ་མང་པོ་འདྲེན་པ་རེད་པ་འདྲེན་པ་ཡིན་ཙང་དེ་ནི་འབྲས་མིང་རྒྱུ་ལ་བཏགས་པ་དེ་རྒྱུ་མཚན་སོགས་མང་ངོ། ཕུང་པོ་དེ་ལ་སྡུག་བསྔལ་དང་ཉོན་མོངས་ཀྱི་གནས་ངན་ལེན་གཏན་ཁྱབ་པར་ཡོད་པའི་འདུ་བྱེད་ཀྱི་སྡུག་བསྔལ་དེ་ཡོད་ཕྱིན་ཆད་ཚོར་བའི་སྡུག་བསྔལ་ད་ལྟ་མེད་པའི་སྐབས་རེ་འབྱུང་ཡང། དེ་མ་ཐག་ཡང་སྒོ་སྣ་ཚོགས་ནས་སྡུག་བསྔལ་མང་པོ་སྐྱེད་པར་བྱེད་པས་ན་འདུ་བྱེད་ཀྱི་སྡུག་བསྔལ་ནི་སྡུག་བསྔལ་ཐམས་ཅད་ལ་ཁྱབ་པ་དང་སྡུག་བསྔལ་གཞན་གཉིས་ཀྱི་རྩ་བ་ཡིན་དེས་ན་དེ་ནི་སྐྱེ་བ་འདི་ཡི་སྡུག་བསྔལ་གྱི་སྣོད་བྱས་ལ། ད་ལྟ་སྐྱེ་བ་འདི་ཡི་ནི་ང་རང་ཚོ་མ་ཤི་ཚུན་ཆད་དེ་ལ། ཕུང་པོ་དེ་ཡི་སྟེང་དུ་སྡུག་བསྔལ་སྣ་ཚོགས་ཚང་མ་ཐམས་ཅད་མྱོང་དགོས་རེད་པ་དེ་ཡིས་ད་ལྟ་མ་ཤི་ཚུན་ཆད་དེ་ལ་སྡུག་བསྔལ་གྱི་སྣོད་བྱས་གོ། སྐྱེ་བ་ཕྱི་མའི་སྡུག་བསྔལ་གྱི་སྣོད་སྒྲུབ་པའི་རྟེན་བྱེད་པའི་ཕྱིར། སྐྱེ་བ་ཕྱི་མའི་སྡུག་བསྔལ་གནས་དེ་ཚང་མ་ཐམས་ཅད་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ཀྱིས་འདྲེན་པ་རེད་པ། ཕུང་པོ་དེ་ནི་སྡུག་བསྔལ་ཀུན་གྱི་ནང་ནས་ངན་པ་སྟེ། འཁོར་བ་ཞེས་པའང་རང་ལ་རང་དབང་མེད་པར་ལས་ཉོན་གཞན་དབང་གིས་ཟག་བཅས་ཉེར་ལེན་གྱི་ཕུང་པོ་ཁུར་བཟུང་ནས་སྲིད་རྩེ་ནས་མནར་མེད་ཀྱི་བར་དུ་སྐྱེ་བ་བླངས་ཏེ་ཡང་ནས་ཡང་དུ་འཁོར་བ་ལ་ཟེར་བས་ཟག་བཅས་ཉེར་ལེན་གྱི་ཕུང་པོ་འདི་ཉིད་འཁོར་བར་འཇོག་པ་ཡང་རུང་བ་དེའི་ཕྱིར་འཁོར་བ་ལ་སྐྱོ་ཤས་སྐྱེ་བ་ནི་ཟག་བཅས་ཉེར་ལེན་གྱི་ཕུང་པོ་འདི་ལ་སྐྱོ་ཤས་སྐྱེ་དགོས་ཤིང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་ལ་སྐྱོ་བ་མ་སྐྱེས་ཀྱི་བར་འཁོར་བ་ལ་སྐྱོ་བ་རྣལ་མ་མི་འོང་གསུངས། ཁྱབ་པ་འདུ་བྱེད་ཀྱི་ཉེ་བར། ཉེར་ལེན་གྱི་ཕུང་པོ། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱི་རང་བཞིན་ཡིན་ཙང་དེ་ལྟ་བུ་དེ་ལ་ནི་སྐྱོ་བ་མ་སྐྱེས་ཀྱི་བར་དུ་གཞན་མ་ཚོ་ལ་སྐྱོ་བ་སྐྱེ་རྒྱུ་ནི་མེད་པ་ཡིན། དཔེར་ན་ང་ཚོ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་མཁན་དེ་ཟག་བཅས་ཉེ་བར་ལེན་ཟེར་ཏེ། སྔོན་གྱི་གནས་སྐོར་ལ་བསམ་བློ་གཏོང་དུས་ཁོའི་རྒྱུ་དེ་ག་རེ་རེད་ཟེར་ན། ཕུང་པོ་དེ་རང་ལ་དབང་ཆ་ནི་མེད་པར་བྱས་ན་ལས་ཉོན་གཉིས་པོ་དེ་གིས། ལེན་མི་འདོད་བཞིན་དུ་ཕུང་པོ་དེ་ལེན་རུ་བཅུག་པ་རེད། ལེན་མི་འདོད་བཞིན་དུ། ཕུང་པོ་དེ་ལེན་རུ་བཅུག་བཞག་བྱས་ཏེ་སྔ་མའི་ལས་ཉོན་གཉིས་པོ་དེ་ཉིད་མེད། སྔ་མའི་ལས་ཉོན་གཉིས་པོ་དེ་ཀྱིས་ཁོ་བཟོས་བཞག་ཡིན་པ། དེ་བཟོས་པ་ཡིན་ཙང་དེ། རྒྱུ་དེ་ནི་ལས་ཉོན་གཉིས་པོ་དེ་མེད་དེ་ཡིན་ན་ད་ལྟའི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལ་ཕ་རྟག་ད་ཁོ་རང་དབང་མེད་ཀྱི་དེ་ནི་སྡུག་བསྔལ་གྱི་ཡིན་པའི་གཏན་ཚིགས་རེད་པ། ལས་ཉོན་གཉིས་པོ་དེ་ག་པར་བཞག་བཞག་རེད་མ་གཏོགས་ཁོ་ལ་ནི་རང་དབང་སྐད་ཅིག་ཙམ་ཡོད་མ་རེད་པ། རྒྱུ་དབང་ཕྱིར་ཡང་སྡུག་བསྔལ་ཡིན་ཟེར་རྣམ་འགྲེལ་ནང་ཡོད་བ་ནང་བཞིན་བྱས་ནས།

ག་རེ་ཟེར་ན་སྐྱེ་འཆི་སྐྱེ་འཆི་ནི་རྗེས་འགྲོ་ཡོད་ཅེས་འབྲུག་བར་བ། སྐྱེ་འཆི་སྐྱེ་འཆི་ནི་རྗེས་ནས། འདས་པའི་རང་དབང་སྐྱེ་འཆི་ཀྱང་མེད་པ། ཅི་ནས་ནི་འདས་པའི་རང་དབང་སྐྱེ་འཆི་ཡང་མེད་པ་ཅི་ནས་སྐྱེ་འཆི་སྐྱེ་འཆི་ནི་བགྱིས་པས་དེ་ལ་བརྟེན་ནས་མི་རྟག་པ་ཡིན་གསལ་ཅེས་རྟོགས་སུ་བཅུག་ནས་བཤད་པར་བ། ད་སྐྱེ་འཆི་སྐྱེ་འཆི་ནི་ཇི་སྐད་དུ་སུ་ཡིས་རྗེས་འཇུག་པ་རེད་རང་ལ་དབང་ཆ་ཡོད་ནས་རྗེས་འཇུག་པ་རེད་རང་ལ་དབང་ཆ་མེད་ནས་རྗེས་འཇུག་པ་རེད་ཟེར་ན་རྒྱུ་ཡི་དབང་གིས། སྐད་ཅིག་སྐད་ཅིག་ནས་ཁོ་བདེ་མ་བྱེད་བ་བྱས་ནས་རྗེས་འགྲོ་བ་མ་གཏོགས་རང་ལ་དབང་ཆ་ཡོད་མ་རེད་བ། ད་རྒྱུ་དབང་གིས་བྱས་པ་ཡིན་ན་ཁོ་ཡི་རྒྱུ་དེ་སུ་རེད་ཟེར་ན་ལས་དང་ཉོན་མོངས་གཉིས་པོ་དེ་རེད། ཁོ་ཡི་རྒྱུ་དེ་ནི་ལས་ཉོན་གཉིས་པོ་དེ་རེད། ད་ཉོན་མོངས་པ་སུ་ཡིན་དེ་ཁོ་ཉན་པ་ཉན་པ་ཅིག་རེད་བདེ་བར་བ་འོ་དེ་ཡི་རྒྱུད་ལ་དེ་ནས་རང་ཉིད་རྗེས་འགྲོ་བ་རེད། ད་ལྟ་ཡི་ནི་ཉེས་པའི་ཚོགས་ཀྱི་རྟེན་བྱེད་པའི་ཕྱིར་ཟེར་ཡང་ད་ལྟ་ཉེས་པའི་ཚོགས་ཀྱི་རྟེན་བྱེད་པའི་ཕྱིར་ཟེར་ཏེ་ད་ལྟ་ཚེ་འདི་ཡི་སྡུག་བསྔལ་དེ་ཚང་མ་ཐམས་ཅད་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེའི་ཚུལ་དུ་སྤངས་བྱས་ནས་དེ་ཡི་མྱོང་དགོས་ཀྱི་རེད་བ། ཕུང་པོ་དེ་མེ་རུ་བྱེད་ན་མེ། ཡི་མཚོན་ཆ། སེ་ར་བབས་པ་ན་ཡིད་བྱེད་ནི་མཚོན་ཆ་གྱི་ཆར་བབས་པ་རང་ལ་བྱུང་བས་ནི་རང་ལ་ནི་སྡུག་བསྔལ་མྱོང་ཡས་ཅི་ཡང་མི་རུང། ཕུང་པོ་དེ་བཟུང་བ་ལ་བརྟེན་ནས་ཁབ་ཙམ་ཅིག་བཙུགས་ནའང་དེ་ནི་མི་བཟོད་པ་བྱས་ནས་སྡུག་བསྔལ་མྱོང་དགོས། གྲོད་ཁོག་ཅུང་ཟད་ཙམ་སྟོང་པ་ཡིན་ནའང་དེ་ནི་མི་བཟོད་པ་ཅིག་བྱས་ནས་ཟས་ཟ་དགོས། དེ་བཞིན་བྱས་ནས་ཆུ་མ་རག་དེ་འདྲ་བྱས་ནས་ཚ་བ་ལ་སོགས་པ་ཚད་དུ་ཁྲེས་ནས་ཁ་སྐོམ་བྱས་ནས་འཐུང། གླེན། གླེན་ཞེས་བྱ་བ་ལ་སོགས་པ་ཕུན་ཚོགས་ཆུ་དང། དེ་འདྲ་འཐུང་དགོས། བཀྲེས་སྐོམ་གི་སྡུག་བསྔལ་དེ་འདྲ་མྱོང་ཡས་དེ་ཕུང་པོ་དེའི་དུས་དུ་ཡར་སྤོངས་བསྡད་དེ་རེད་བ་ན་ཚ་ལ་སོགས་པ་དེ་ཚོ་བྱུང་བ། མི་ཉེས་པ་ལ་སོགས་པ་དགྲ་དགོང་མི་གཞན་གྱིས་རང་དབང་མེད་པར་བྱས་ནས་ལས་ཀ་བསྐུལ་བ་ཉེས་རྡུང་གཏོང་བ། ཐག་པ་ཡིས་བཅིངས་པ། དེ་ཚང་མ་ཐམས་ཅད་ཟག་བཅས་ཉེར་ལེན་པའི་ཕུང་པོ་དེའི་དུས་དུ་མྱོང་བྱས་བསྡད་དེ་རེད་བ། དེ་ས་ད་ལྟ་ཉེས་པའི་ཚོགས་ཀྱི་རྟེན་བྱེད་པའི་ཕྱིར་ཟེར་ཏེ། བསམ་བློ་དེ་འདྲ་ཅིག་གཏོང་དགོས་བསྐུལ་མོད་ད་ལྟ་ཉེས་པ་ཚང་མ་ཐམས་ཅད་ཀྱི་རྟེན་བྱེད་ཀྱི་དེ་ཡང་ཟག་བཅས་ཉེར་ལེན་པའི་ཕུང་པོ་དེ་རེད་ཤག་གསུངས་སོ་ནམ་ཞེས།

ད་ལྟ་ཡི་ནི་དེ་ནི་ཉེས་པ་ཐམས་ཅད་ཀྱི་རྟེན་བྱེད་ཀྱི་དང་ཉེས་པ་ཐམས་ཅད་སྣོད་བྱེད་ཀྱི། ཉེས་པ་ཐམས་ཅད་པའི་མྱོང་ཡས་ཀྱི་མྱོང་ས་ཡི་གཞི་ལྟ་བུ་དེ་དེ་ཡིན་པ་ཡི་སེལ་ས་ནི། མི་རྟག་ཉེས་པའི་རྟེན་ཕྱིར་དང་རྒྱུ་དབང་ཕྱིར་ཡང་སྡུག་བསྔལ་ཡིན་ཟེར། དེ་གཉིས་པོ་དེ་ལ་བསམ་བློ་བཏང་ན་སྡུག་བསྔལ་མ་གཏོགས་ཆོས་འགྲུབ་ས་ཡོད་མ་རེད་སྡུག་བསྔལ་གྱི་རང་བཞིན་རེད་ཤག་སོང་བསམ་རྣམ་ཀྱི་བསམ་བློ་བཏང་བ་ཡིན་ན་དངོས་གནས་ནི། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ལ་སྐྱུག་མེར་ལངས་དགོས་རེད། དེ་ལྟ་བུ་དུས་ཁོ་གབ་སྡིག་གཡོ་བ་ཡིན་ནའང་སོ་སོ་རྣམས་ཀྱི། དྲན་ཐུབ་པའི་དེ་འདྲའི་ཅིག་ཡོང་དགོས་རེད་བ། ང་རང་ཚོ་ཚེར་མ་པའི་རྣོན་པོ་གྱི་རྡོག་སྒྲིལ་ཆེན་པོ་ཞིག་བུ་ཆེ་རྒྱབ་ལ་ཁྱེར་དུ་ཡོད་པ་ཡིན་ན། ཚེར་མ་དེ་མ་གཡུགས་ཀྱི་བར་དུ་ཁོ་ག་དེ་ཡིན་ན་ཡང་ཚགས་སྡེ་གི་རི་དྭགས་ལྗིད་ཁོག་ཚ་པོ་ཆེ་དང་ཟུག་བསྡད་ཡག་ཅིག་ཡོང་དགོས་རེད་བ། ད་དེ་ལྟ་བུ་དེ་མྱོང་སྙིང་འདོད་ཀྱི་མེད་ན་ཚེར་མའི་རྡོག་སྒྲིལ་དེ་ཐག་པ་དེ་ཕར་བཅད་ནས་གཡུག་དགོས་རེད་བ། གཡུག་དགོས་རེད་བ། དེ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་གྱི་ཁུར་དེ་ཡིན་ན་ཚེར་མ་ཡི་རྡོག་སྒྲིལ་དེ་གཅིག་པ་རེད། དེ་ལྟ་བུ་རང་ཉིད་བཟུང་ཕྱིན་ཆད་དེ་ལ་ནི་ཁོ། སྡུག་བསྔལ་རྐྱང་རྐྱང་ཅིག་མ་གཏོགས་ཡོང་ཡའི་ཅིག་ནི་ཡོད་མ་རེད། དེ་ལྟ་བུ་སྡུག་བསྔལ་མྱོང་སྙིང་མི་འདོད་པ་ཡིན་ན་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ཕར་གཡུག་དགོས་སོ། ཕར་གཡུག་དགོས་སོ། དེ་མི་རྟག་ཉེས་པའི་རྟེན་ཕྱིར་དང་རྒྱུ་དབང་ཕྱིར་ཡང་སྡུག་བསྔལ་ཡིན་ཟེར་དགོས་ཏེ། རྒྱུ་མཚན་དེ་དེ་འདྲ་ཡིན་པ་རེད་དོ། དཔེར་ན་ང་རང་ཚོ་མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་ཟེར་ཏེ་སྐྱེས་བུ་འབྲིང་གི་གནས་སྐབས་སུ་བསམ་བློ་གཏོང་དགོས་རེད། མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་ཟེར་ཏེ། ད་མི་རྟག་པ་བསམ་བློ་བཏང་བྱས་ནས་ཡང་ཡིད་འབྱུང་དྲག་པོ་ཅིག་བསྐྱེད།

ལས་ཉོན་གཉིས་པོ་དེ་འབྲས་བུ་ཡི་གེ་ཡི་གེ་ལས་ད་ལྟ་འབྲས་བུ་ཡི་གནས་སྐབས་དེ་ཉི་མ་རེ་རེ་ལ་ཡང་ཁོ་ལ་ནི། ངར་འཛིན་བློ་གཅིག་ག་ཚོད་དང་ག་ཚོད་གཅིག་དང་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་དམིགས་ཡུལ་ལ་བཞག་བྱས་ནས་ནི་ངར་འཛིན་དེ་མང་པོ་ཞེ་པོ་སྐྱེ་བཅུག་དང་ང་དང་ང་ཡི་བར་འཛིན་པའི་འཇིག་ལྟ་ཟེར་ནའི་འདྲ་བདག་འཛིན་ཟེར་ནའི་འདྲ་དེ་འདྲ་མང་པོ་སྐྱེ་བཅུག་དང་དེ་སྐྱེས་པ་ལ་བརྟེན་ནས་ག་རེ་བྱེད་ཀྱི་རེད་ཟེར་ན་ཨ་ནི་ལས་བསགས་ཀྱི་རེད་བ། ལས་བསགས་ཡ་དེ་ཁོ་ཡི་དབང་གིས་བསགས་བཞག་གི་ཚང་མ་དང་ཅིག་འཁོར་བ་སྐྱེ་ཡས་ཀྱི་ལས་རེད་མ་གཏོགས་འཁོར་བ་ལས་བྲལ་ཡས་ཀྱི་རྒྱུ་རྩ་ནས་ཡོད་མ་རེད་བ། བདག་འཛིན་གཉིས་པོ་དེ་ཡིས་ཀུན་ནས་སློང་ནས་བསགས་བཞག་གི་ཚང་མ་དང་གཅིག་འཁོར་བ་སྐྱེ་ཡས་ཀྱི་ལས་རེད་མ་གཏོགས་འཁོར་བ་ལས་ཡར་གྲོལ་ཡས་ཀྱི་རྒྱུ་རྩ་ནས་ཡོད་མ་རེད་བ། ད་དེའི་བདག་འཛིན་གཉིས་པོ་དེ་སྐྱེ་བཅུག་མཁན་དེ་སུས་སྐྱེ་བཅུག་པ་རེད་ཟེར་ན་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ལ་བརྟེན་ནས་སྐྱེས་པ་རེད། ཁོ་རང་ཡང་སྔ་མའི་ལས་ཉོན་གཉིས་པོ་དེ་ལས་བྱུང་བ་རེད་ཁོ་རང་གི་དབང་གིས་ལས་ཉོན་གཉིས་པོ་དེ་ཉི་མ་རེ་རེ་ལ་ཡང་མང་པོ་འདྲེན་འོང་གི་རེད། དེ་ཡིས་ཕྱི་མ་སྡུག་བསྔལ་ཐམས་ཅད་ཀྱི་རྟེན་བྱེད། ཕྱི་མ་སྡུག་བསྔལ་ཐམས་ཅད་ཀྱི་སྣ་འདྲེན་བྱེད་མཁན་སྣ་འདྲེན་པ་ལྟ་བུ་དེ་རེད།

མང་པོ་ཡོད་དགོས་ས་ཉོན་མོངས་པའི་རྟེན་འབྲེལ་གསུམ་པོ་དེ་ཡོང་ཚར་སོང་ན་དེ་ལ་བརྟེན་ནས་ལས་ཀྱི་རྟེན་འབྲེལ་གཉིས་པོ་དེ་ཡོང་དགོས་པ། ལས་ཀྱི་རྟེན་འབྲེལ་གཉིས་པོ་དེ་ཡོད་པ་ཡིན་ན་དེ་ལ་བརྟེན་ནས་འབྲས་བུ་རྟེན་འབྲེལ་བདུན་པོ་དེ་ཡོང་དགོས་པ། འབྲས་བུ་རྟེན་འབྲེལ་བདུན་པོ་དེ་ལས་ཡོང་བ་ལ་བརྟེན་ནས་ཉོན་མོངས་པའི་རྟེན་འབྲེལ་གསུམ་པོ་དེ་འབྲེལ་ཡོང་དགོས་པ། དེ་འདྲ་བྱས་ཏེ་འཁོར་ལོ་ནང་བཞིན། འཁོར་བ་འཁོར་ཡས་དེ་ལ་རྫོགས་རྒྱུ་རྩ་ནས་མེད་པ་བྱས་ཏེ་གཅིག་ལ་བརྟེན་ནས་གཅིག་འབྱུང་བ་གཅིག་ལ་བརྟེན་ནས་གཅིག་འབྱུང་བ། མགལ་མེའི་འཁོར་ལོ་ནང་བཞིན་བྱས་ནས་མགོ་དེ་ནས་ཚུགས་ཡིན་ཟེར་རྩ་ནས་མེད་པ་བྱས་ནས་རྟག་ཏུ་འཁོར་དགོས་པ།

གྲ་མ་འདྲེས་ཀྱི་དོན། དཔེར་ན་ཁ་གཉིས་དགུ་ཁ་ལ་ཟུག་བ་དེ་འདྲ་ཅིག་བྱུང་ཚར་སོང་ན། འཁོར་བ་ཟེར་མཁན་དེ་སྡུག་པོ་རེད་ཤག་བསམ་སེམས་ནང་དྲན་པ་དེ་དེ་ཙམ་གྱིས་མ་ཡིན་པ། རྟག་ཏུ་ནི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་འཁོར་བ་གྱི་རང་བཞིན་ཡིན་པ། ཁ་སང་དགེ་བཤེས་པོ་ཏོ་བས་གསུངས་པ་ནང་བཞིན་གྱི་ནི། ལས་ཉོན་གྱི་དབང་གིས་རང་དབང་མེད་པར་འཁོར་བ་བླངས་ཕྱིན་ཆད་དེ་ལ་ནི་ན་རྒྱུ་ཞིག་ན་བ་ཡིན་ཚ་རྒྱུ་ཞིག་ཚ་བ་ཡིན་དེ་ལ་མི་འོས་པ་ཞིག་མེད། དེ་ལྟར་མི་འདོད་ན་འཁོར་བ་སྤང་དགོས་དེ་ལ་སྐྱེ་བ་སྤང་དགོས་གསུངས་འདུག་ག། འཁོར་བ་ནང་བསྡད་པ་ལ་ཡིན་ཙང་འཁོར་བ་ནང། སྡུག་བསྔལ་དེ་མྱོང་དགོས་ཀྱི་ཡིན་པ་རེད། འཁོར་བའི་སྡུག་བསྔལ་དེ་ད་དུང་མི་འདོད་པས་ནི་འཁོར་བ་དང་ཁ་བྲལ་དགོས་པ་རེད། འཁོར་བ་དང་ཁ་བྲལ་བ་དེ་ག་རེ་ཟེར་ན་ཟག་བཅས་ཉེ་བར་ལེན་པའི་ཕུང་པོ་སྔ་མ་བླངས་བཞག་མཁན་དེ། ཕྱི་མ་དེ་མུ་མཐུད་ནས་ཡོང་དུ་མ་བཅུག་བྱས་ནས་དེ་བཀག་ཡ་དེ་ཨ་ནི་འཁོར་བ་བཟློག་ཡ་གྱི་ཐབས་གཙོ་བོ་དེ་ཡིན་པ་རེད། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་སྔ་མ་དེ་བླངས་ཚར་རེད་བྱེད་ཡ་མེད་པ་རེད་བ། ད་ཕྱི་མ་སླར་ཡང་བླངས་མ་བཅུག་པ་དེ། འོ་དེ་འཁོར་བ་ནས་བཟློག་ཡ་དེ་གཙོ་བོ་འདྲ་བོ་དེ་དེ་ཡིན་པ་རེད། རྗེ་བདག་ཉིད་ཆེན་པོ་དཔེར་ན་མགོ་ལོ་ཁྱུང་ཆོས་ཀོང་དང། གདན་མཐོ་པོ་ལ་སོགས་པ་དང། བཟང་པོ་ལ་སོགས་པ་དང། དེ་འདྲ་གང་འཐོམས་པ་ཡིན་ནའི་དེ་ཡང་སྡུག་བསྔལ་ཆ་རང་བཞིན་རེད། དེ་ནས་མི་རྟག་པའི་རང་བཞིན་ཡིན་བསམ་བསམ་འདྲ་པོ་ཅིག་མ་གཏོགས་གཞན་པ་དེ་ལ་ཆགས་སྲེད་ལ་སོགས་པ་དང། འཛིན་པ་ལ་སོགས་པ་ནམ་ཡང་སྐྱེ་མ་མྱོང་ཡོད་པ་རེད་ད། འཁོར་བའི་ཕུན་ཚོགས་ཇི་ཙམ་མཐོང་བ་དེ་ཙམ་དུ་སྐྱོ་ཤས་ཆེ་རུ་འགྲོ་བ་ཞིག་དགོས། དེ་བཞིན་དུ་འཆི་བའི་ཚེ་ན་ཚེ་འདི་ཡི་གྲོགས་དང་འབྱོར་པ་སོགས་དང་བྲལ་བར་མཐོང་ནས། ཡིད་མེད་ཚེ་ན་ཚེ་འདི་ཡི་གྲོགས་དང་འབྱོར་པ་སོགས་དང

ང་དེ་ལས་དེ་ནི་ངེས་པར་འབྱུང་འདོད་ཀྱི་བློ་སྐྱེ་གི་མ་རེད་བ། ང་དེ་ལས་ངེས་པར་འབྱུང་འདོད་ཀྱི་བློ་སྐྱེ་བར་བྱེད་པ་ལ་ཁོ་ཡི་ཉེས་དམིགས་བསམ་དགོས། ཉེས་དམིགས་དེ་ལ་ནི། འཁོར་བ་སྤྱི་ཡི་ཉེས་དམིགས་དང་འཁོར་བ་སོ་སོ་ཀྱི་ཉེས་དམིགས་ལ་སོགས་པ་སོ་སོ་བསམ་བྱས་ནས་དེ་ལས་བྲལ་འདོད་ཀྱི་བློ་སྐྱེ་བཅུག་དགོས་རེད། ད་གཉིས་པ་ཐར་པ་སྒྲུབ་པའི་ལམ་གྱི་རང་བཞིན་གཏན་ལ་འབེབས་པ་ལ་གཉིས། ཀུན་འབྱུང་འཁོར་བའི་འཇུག། ཀུན་འབྱུང་འཁོར་བའི་འཇུག་རིམ། ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ་དེ་ལ། དེ་ནས་གསུམ་བྱས་ཉོན་མོངས་པ་སྐྱེ་ཚུལ་བྱས་དེས་ལས་བསགས་ཚུལ་འཆི་འཕོ་བ་དང་ཉིང་མཚམས་སྦྱོར་ཚུལ་སོགས་གསུམ་བྱས་དང་པོ་ལ་བཞི་ཡི་ཉོན་མོངས་པ་ངོས་བཟུང་བ། དེ་ཇི་ལྟར་སྐྱེ་བའི་རིམ་པ། ཉོན་མོངས་པའི་རྒྱུ་ཉོན་མོངས་པའི་ཉེས་དམིགས་སོ། ཉོན་མོངས་པ་ངོས་བཟུང་བ་སོགས་ཡིན་གྱི། ང་རང་ཚོ་ཉོན་མོངས་ངོས་བཟུང་མ་བྱས་ན། འཁོར་བའི་རྩ་བ་དེ་ཉོན་མོངས་རེད་ལྟེ་བ་རེད་པ། དེ་ལ་དེ་ནས་གཉེན་པོ་བསྟེན་རྒྱུ་དེ་ཤེས་ཀྱི་མ་རེད་པ། ཉོན་མོངས་པ་དེ་རེ་རེ་རེ་ནས་ཡག་པོ་ངོས་འཛིན་བྱེད་ཐུབ་པ་ཡིན་ན། ཉོན་མོངས་པ་ག་རེ་ལ་གཉེན་པོ་ག་རེ་བསྟེན་དགོས་པ་དེ་ཤེས་ཀྱི་རེད་པ། ཉོན་མོངས་པ་ངོས་བཟུང་ཟེར་ཏེ་དེ་ཡིན་པ་རེད། ད་ཉོན་མོངས་སྐྱེ་དུས་ག་འདྲ་སྐྱེ་གི་ཡོད་པ་དེ་ཉོན་མོངས་ཇི་ལྟར་སྐྱེ་བའི་རིམ་པ། ཉོན་མོངས་པ་དེ་འོ་ན་སྐྱེས་པ་དེས་ཟེར་ན་རྒྱུ་མེད་རྐྱེན་མེད་སྐྱེ་གི་མ་རེད་ཁོ་རྒྱུ་ལ་བརྟེན་ནས་སྐྱེ་དགོས་རེད་པ་དེ་ལ་ཉོན་མོངས་པའི་རྒྱུ་ཟེར། ད་ཉོན་མོངས་དེ་འོ་ན་བྱུང་སོང་ན་སྐྱོན་ག་རེ་བྱེད་ཀྱི་རེད་ཟེར་ན་དེ་ནི་ཉེས་དམིགས་ཆེན་པོ་ཞེ་དྲག་རེད། ཉོན་མོངས་ཟེར་མཁན་དེ་རང་རྒྱུད་ལ་སྐྱེ་ཚར་སོང་ན་སྡུག་པོ་གཅིག་མ་གཏོགས་ཡག་ཡོད་མེད་པ་རེད། ད་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པའི་ས་བཅད་དེ་ས་བཅད་སྔ་མར་སྦྱར་བ་དང་ཕྱི་མར་སྦྱར་བའི་ལུགས་གཉིས་ཡོད་པ་ལས་ཟེར། ད་ལམ་རིམ་ཆེན་མོ་བྱེད་པ་ཡིན་ན་སྔ་མ་ལ་སྦྱར་བ་རེད། ཐར་པ་དོན་གཉེར་གྱི་བློ་བསྐྱེད་པ་ཁོ་རང་ནང་ལ་སྦྱར་བ་རེད་མ་གཏོགས་བརྒྱུད་པ་ཐར་པ་འགྲུབ་པའི་ལམ་གྱི་རང་བཞིན་གཏན་ལ་དབབ་པ་ཟེར་མཁན་དེ་དེ་ལ་སྦྱར་བ་མ་རེད། ལམ་རིམ་ཆེན་མོ་ལ། ད་ག་ནང་བཞིན་འཇམ་དཔལ་ཞལ་ལུང། འཇམ་དཔལ་ཞལ་ལུང། རྒྱས་བསྡུས་གཉིས་པོ་དེ་ལ་ཡང་ད་ག་ནང་བཞིན་བྱས་ནས་སྔ་མ་དེ་ལ་སྦྱར་བ་རེད། ཕྱི་མར་སྦྱར་བའི་ལུགས་གཉིས་པ་ལས་དེ་ནི་བདེ་མྱུར་གྱི་ཁྲིད་སྲོལ་དང་ཐར་པ་འགྲུབ་པའི་ལམ་གྱི་རང་བཞིན་གཏན་ལ་དབབ་པའི་ནང་དུ་མར་འདུས། ཡོད་པ་ཡིན་ལ། ལམ་རིམ་བདེ་ལམ་དང་མྱུར་ལམ་གཉིས་པོ་དེ་ཡིན་ན་ད་ལྟ་དེ་ལ་སྦྱར་བ་རེད། དེ་ཡང་སྔར་འཁོར་བ་སྤྱི་དང་སོ་སོ་ཡི་ཉེས་དམིགས་གསུངས་པས། སོ་སོ་ཡི་ཉེས་དམིགས་བསམས་པས་འཁོར་བ་ལས་ཡིད་འབྱུང་སྟེ། ཐར་འདོད་སྐྱེ་བ་ན་དེ་ལྟ་བུའི་འཁོར་བའི་རྒྱུ་གང་ཡིན། གང་གིས་རྐྱེན་བྱས་འདུག་སྙམ་དུ། རྒྱུ་རྩད་བཅད་ནས་ངོ་ཤེས་པར་བྱས་ནས་དེ་ཡི་རྒྱུ་གཅོད་དགོས་སོ། སྔ་མ་དེ་ནི། ཡང་ནས་ཡང་དུ་སྡུག་བསྔལ་དེ་བསམ་བློ་བཏང་ནས།

ཉོན་མོངས་པའི་ཀུན་འབྱུང་དེ་རྩ་བ་ནས་གཅོད་ཐུབ་ཀྱི་འདུག་མི་འདུག་བརྟག་བྱས་ནས་རྩ་བ་ནས་གཅོད་འདོད་ཀྱི་བློ་སྐྱེ་དགོས་ཀྱི་རེད། དེ་ཡི་རྒྱུ་གཅོད་དགོས་དེས་ན་ཀུན་འབྱུང་ལ། ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་གཉིས་ཡོད་ཉེར་ལེན་གྱི་ཕུང་པོའི་ཁུར་ཐོགས་དགོས་པ་དེ་ལས་ཀྱིས་བྱས་ཤིང། ལས་དེ་ཉོན་མོངས་པས་བསྐྱེད་སྔར་བསགས་ཀྱི་ལས་གྲངས་མེད་ཡོད་ཀྱང་ལས་ལྷན་ཅིག་བྱེད་རྐྱེན་ཉོན་མོངས་པ་སེམས་ལ་མེད་ན། རླན་དང་བྲལ་བའི་ས་བོན་བཞིན་དུ་ལས་རྐྱང་པས་སྐྱེ་བ་འཕེན་མི་ཐུབ་ཅིང་ཉོན་མོངས་ཡོད་ན་ལས་སྔར་བསགས་མེད་ཀྱང་དེ་མ་ཐག་ཉོན་མོངས་པས་ལས་གསར་དུ་བསགས་ནས། འཁོར་བའི་ཕུང་པོ་ཕྱི་མ་ལེན་པར་བྱེད་པས་རྣམ་འགྲེལ་ལས་སྲིད་པའི་སྲེད་ལས་རྣམ་བརྒལ་བའི་ལས་གཞན་འཕེན་ནུས་མ་ཡིན་ཏེ་ལྷན་ཅིག་བྱེད་པ་ཟད་ཕྱིར་རོ་ཞེས་དང་སྲེད་པ་ནི་ཡོད་ན་སླར་ཡང་འབྱུང་ཕྱིར་རོ་ཞེས་གསུངས་དེས་ན་འཁོར་བ་ད་ང་རང་ཚོ་ད་སྡུག་བསྔལ་དེ་ཡང་ནས་ཡང་དུ་བསམ་བློ་བཏང་ནས་ད་འཁོར་བ་ལས་ཐར་འདོད་ཀྱི་བློ་གཅིག་སྐྱེས་པ་དེ་ཙ་ན་འཁོར་བ་དེའི་རྒྱུ་ངོས་བཟུང་བྱེད་དགོས། རྒྱུ་དེ་ལ་ལས་ཉོན་གཉིས་ཁོ་ན་རེད་ད་ལས་དང་ཉོན་མོངས་གཉིས། དེ་གཉིས་གཉིས་ཀྱི་ནང་ནས་ཀྱང་ལས་གཙོ་ཆེ་བ་མ་ཡིན་པར་ཉོན་མོངས་པ་དེ་གཙོ་ཆེ་ཡིན་པ་རེད། ལས་གྲངས་མེད་མང་པོ་ཡོད་པ་ཡིན་ན་ཡང་ཉོན་མོངས་པའི་རླན་ལྟ་བུ་དེ་མེད་པ་ཡིན་ན་ནི་ལས་ཀྱིས་འཁོར་བ་འཕེན་ཐབས་མེད། ཉོན་མོངས་པ་དེ་ཡོད་པ་ཡིན་ན་ལས་ཅི་ཡང་མེད་པ་ཡིན་ནའི་སྐད་ཅིག་ད་ག་རང་གིས་བསགས་ཀྱི་སྐད་ཅིག་ད་ག་རང་གིས་བསགས་ཐུབ། སྐད་ཅིག་ད་ག་རང་གིས་བསགས་ཀྱི་ནའི། ལས་དེ་མང་པོ་གཅིག་ཡོང་གི་རེད། ཨོ་དེ་ཡིན་ཙང་ལས་དང་ཉོན་མོངས་གཉིས་ནང་གི་གཉིས་ནང་ནས་ཀྱང་ལས་གཙོ་མི་ཆེ་ཀྱི་ནའི་ཉོན་མོངས་པ་དེ་གཙོ་ཆེ་རེད། ཉོན་མོངས་པ་དེ་གཙོ་ཆེ་རེད། དཔེར་ན་ལས་ཟེར་མཁན་དེ་ང་རང་ཚོ་རྫོགས་ཐུབ་ཀྱི་མ་རེད་བ། ལས་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡོད་པ།

ཆགས་སྡང་གཉིས་འོང་སྐྱེ་ནི་ལས་མང་པོ་ཅིག་ས་འོང་བསྐུར་བ་དེ་ཡི་ས་ཉུང་ངུ་བ་ཡོད་པ་ཡིན་ན་ལས་ཅི་མེད་པ་ཡིན་ན་སྐྱེ་ཅི་ད་ག་རང་ས་ཐོག་རེད། ལས་གང་མེད་པ་བཟོས་ཐོག་སྐྱེ་བ་མ་རེད་ལ་སྐྱེ་སའི་བཟོས་པ་ཅིག་ཡིན་པས་ཨང་དུ་བཏོན་ན་ཡང་ཉུང་ངུ་བ་ཡིན་ན་ས་འོང། ཉོན་མོངས་ཆོས་ནི་མེད་པ་ཡིན་ན་ལས་སྦང་ཕྲག་མང་པོ་ང་ཚོ་རྒྱུད་ལ་ཡོད་པ་ཡིན་ན་ཡང། ས་པའི་རྐང་བུ་དང་བཅས་པ་ཅིག་ཀྱང་ས་པའི་རྐང་བུ་པའི་ནང་ལ་བཞག་བཞག་པ་ཡིན་ན་ལོ་སྟོང་ཕྲག་ཅིག་བཞག་པ་ཡིན་ན་ཡང་ཁོ་ལས་ཉུང་གུ་ཅིག་མ་རེད་བ། མྱུ་གུ་སྔོན་པོ་རྩ་ནས་ཡོང་སྲིད་ཀྱི་ཡོད་མ་རེད་བ། དེ་ནང་བཞིན་གྱི་ལས་མང་པོ་ཡོད་པ་ཡིན་ན་ཉོན་མོངས་པའི་རླན་དྲོད་མེད་པ་ཡིན་ན། དེ་ནས་འབྲས་བུ། འབྲས་བུ་སྡུག་བསྔལ་གྱི་རྩ་བ་ནས་ཡོང་ས་མ་རེད། དེ་ཡིན་ཙང་ཉོན་མོངས་པ་དེ་གལ་ཆེན་པོ་ཞེ་དྲག་རེད། ཉོན་མོངས་པ་དེ་ནག་ཤོས་ནག་ཤོས་དེ། ལས་དེ་ནི་ཐོག་མར་གསོག་བཅུག་མཁན་དེ་ཉོན་མོངས་པ་གིས་གསོག་བཅུག་རེད། མཇུག་མ་དེ་ནས་གསོས་བཏབ་མཁན་དེ་ཉོན་མོངས་པ་གིས་གསོས་བཏབ་ཀྱི་ཡོད་རེད། དེ་ཡིན་ཙང་ཉོན་མོངས་པ་དེ། ལས་ཀྱིས་འཁོར་བར་འཕེན་པར་བྱེད་པ་ལ་མེད་དུ་མི་རུང་བ་གི་རྒྱུ་ལྟ་བུ་རེད། དེ་ཡིན་ཙང་རྒྱུ་གཉིས་ཀྱི་ནང་ནས་ཉོན་མོངས་པའི་ཀུན་འབྱུང་དེ་ཡིན་ན་གཙོ་ཆེན་པོ་རེད་གཙོ་ཆེ་རེད། དེ་ལ་ཡང་དེ་ནས་རྩ་ཉོན་དང་ཉེ་ཉོན་ལ་སོགས་པ་ཉོན་མོངས་པ་མང་པོ་ཡོད་རེད་ཉོན་མོངས་བརྒྱད་ཁྲི་བཞི་སྟོང་ཡོད་རེད། དེའི་ནང་ནས་ཚུར་བསྡུས་པ་ཡིན་ན་ཉེ་ཉོན་ཉི་ཤུ་ཐམ་པ་དང་རྩ་ཉོན་དྲུག་ཟེར་མཁན་དེ་རེད་བ། ད་རྩ་ཉོན་དྲུག་པོ་དེ་གཙོ་བོ་གཙོ་བོ་དེ་རྩ་བའི་ཉོན་མོངས་པ་དྲུག་ཟེར་ཁོ་ལ་རྩ་བ་ཟེར་དགོས་ག་རེ་རེད་ཟེར་ན་འཁོར་བའི་རྩ་བ་ཡིན་ཙང་རྩ་བའི་ཉོན་མོངས་པ་ཟེར་གྱི་ཡོད། ཉོན་མོངས་གཞན་ཐམས་ཅད་ཀྱི་རྩ་བ་ཡིན་པ། དེ་ཡིན་ཙང་རྩ་བའི་ཉོན་མོངས་པ། དེ་འདྲ་ཡིན་པ་བྱས་ན་ཉོན་མོངས་ཞེས་པ། དེ་ག་ག་རེ་བྱེད་ཀྱི་རེད་ཟེར་ན། ཁོ་རང་གི་རྒྱུད་ལ་སྐྱེས་པ་ཙམ་གྱིས། རྒྱུད་ལ་ཡོད་མཁན་གང་ཟག་དེ་སེམས་རྒྱུད་མ་ཞི་བ་ཅིག་བཟོས་བཞག་གོ། ཁོ་སེམས་རྒྱུད་མ་ཞི་བ་ཅིག་སེམས་རྒྱུད་ཞི་ཞིང་དུལ་བ་མ་ཡིན་པ་ཅིག་བཟོས་བཞག་གོ། དེ་ཡང་ངོས་ཟིན་དགོས་ཀྱི་ངོས་མ་ཟིན་ན། དགྲ་ངོས་མ་ཟིན་པར་སོས་སྐྱེས་ཀྱི་མདའ་འཕེན་པ་བཞིན་གང་ལ་གཉེན་པོ་བསྟེན་དགོས་པ་མི་ཤེས་པས་དང་པོ་ཉོན་མོངས་ངོས་བཟུང་བ་ལ་གཉིས། དེ་བཞག་གོ། རྫས་རྣམས་ཡོད་པ་ན་ཡིད་ཆེས་བྱས་ནས། དེ་ནས་རེ་རེ་ངོས་བཟུང་བྱས་ན་ཕལ་ཆེར་མ་འདྲེས་ཡོད་མ་རེད་བ་དཔེར་ན་འདོད་ཆགས་ལ་ཆ་བཞག་པ་ཡིན་ན་འདོད་ཆགས་དེ་ཡིད་འོང་གི་རྣམ་པ་ཅན་ཅིག་ལ་དམིགས་བྱས་ནས་སྐྱེ་གི་ཡོད་རེད་བ་ཡུལ་ཡིད་འོང་གི་རྣམ་པ་ཅན་ཅིག་ལ་དེ་ནས་དེ་དང་མི་འབྲལ་བར་དེ་དང་མི་འབྲལ་བ་ཅིག་བྱས་ནས། སྐྱེ་ཡོང་མཁན་རྣམས་ལ་དེ་འདོད་ཆགས་ཟེར་མཁན་དེ་ཆད་དེ་ག་རེ་རེད་ཟེར་ན་ཁོ་ནི། ཤོག་བུ་ལ་སྣུམ་ཞུགས་པ་ནང་བཞིན་རེད། ཤོག་བུ་ལ་མིད་སྣུམ་ཐིགས་པ་ཅིག་ཞུགས་པ་ཡིན་ན་ཤོག་བུ་དེ་ལ་དང་པོ་ཆུང་ཆུང་ཅིག་ལས་ཡོད་མ་རེད་དེ་ཁོ་རྒྱ་ཆེར་ཆེར་ཆེར་ཆེར་འགྲོ་བྱས་ནས།

མ་རིག་པ་ཞེས་པ་དེ་མུན་པ་ནག་པོ་པོ་ནང་བཞིན། རང་གིས་དཔེར་ན། ཤེས་བྱ་ཡི་གནས་ལུགས་གང་གསུངས་པ་དེ་ཆ་མ་མཐོང་མཁན་དེ་རྨོངས་པའི་རྟགས་རེད་བ། ཆ་མ་མཐོང་བ་བྱས་ནས་དེའི་གནས་ལུགས་གསལ་པོ་ཤེས་མ་ཐུབ་པ་ཞིག། དཔེར་ན་ང་ཚོས་དཔེ་ཆ་ལྟ་དུས་སྐབས་ལ་དཔེ་ཆ་གི་ནང་དོན་དེ་ཡག་པོ་ཅིག་མ་ཤེས་པ་དེ་རྨོངས་དེ་ཡི་གེ་མ་རིག་པ་དེ་གིས་བྱས་པ་རེད་བ། མ་རིག་པ་དེ་གིས་བྱས། དེ་ག་ནང་བཞིན་བྱས་ནས་ལྕགས་ལ་ལ་སོགས་པ་ཆོས་ཚན་ཧ་གྲུ་དེ་གོ་ལ་མུན་པ་ནག་པོ་ཅིག་བོ་ཡ་དེ་མ་རིག་པ་ཚོས་རིམ་གྱིས་བྱས།

གང་བསམ་བློ་གང་བཏང་བ་ཡིན་ནའི་གསལ་ལ་གསལ་པོ་ཞིག་ཆགས་མ་ཐུབ་བ་དེ། དཔེར་ན་རགས་པ་རགས་པ་ལ་ཆ་བཞག་གི་ཡིན་ན་སང་ཉིན་ག་རེ་ཡོང་གི་ཡོད་པ་དེ་ང་ཚོ་ད་ལྟ་བསམ་བློ་ག་ཚོད་བཏང་ནའི་བློ་ཡུལ་དུ་ཆགས་ཐུབ་ཀྱི་མ་རེད་བ། སང་ཉིན་སོ་སོ་ལ་ངོ་ཤེས་པ་མེད་ཅིག་ཡོང་འདོད་ཡོད་དང་མེད་དེའི་སྐོར་ལ་བློ་ཡུལ་དུ་ཆགས་མ་ཐུབ་བས་དེ་མུན་པ་མ་རིག་པ་ཡིན་པ་རེད་ད། མུན་པ་མ་རིག་པ་དེ་ཀྱི་སྒྲིབ་བྱས་ནས་ཤེས་མ་བཅུག་བས། མཐའ་ཚུན་ནས་བཤད་པ་ཡིན་ན་ཤེས་བྱ་གྱི་གནས་ལུགས་ཇི་ལྟ་བ་བཞིན་དུ་ཤེས་མ་བཅུག་གི། མི་རྟག་སྡུག་བསྔལ་སྟོང་བདག་མེད་ལ་སོགས་པ་ཚོ་བསམ་བློ་གཏོང་དེའི་སྐོར་ལ་གསལ་ལས་མ་གོ་ཡ་ར་མི་རྟག། དེ་ནས་རྒྱལ་བའི་གསུང་རབ་ཀྱི། ཚིག་གི་དོན་ལ་སོགས་པ་དེ་བསམ་བློ་འཁོར་དེའི་སྐོར་ལ། བསམ་བློ་ཁྱོད་ནི་འཁོར་མ་བཅུག་པ་ཅི་བདེ་བདེ་ཁྱེད་དེ་མ་རིག་པ་སེམས་ཀྱིས། འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ཟེར། ད་ཐེ་ཚོམ་ཉོན་མོངས་ཅན་ཟེར་མཁན་དེ། དཀོན་མཆོག་དང་ལས་འབྲས་ལ་སོགས་པ། དཀོན་མཆོག་དང་ལས་འབྲས་དང་བདེན་བཞིའི་ཀྱི་གནས་ལུགས་ལ་སོགས་པ་དེ་ཚོ་ལ། ཡོད་དང་མེད་གསུངས་སོ་ན་མེད་དང་ཡོད་དང་མེད་གསུངས་སོ་ན་མེད། དེ་འདྲ་སྐྱེས་པ་དེ་ཕལ་ཆེར་མེད་སྙམ་པ་དང་ཕལ་ཆེར་མ་ཡིན་སྙམ་དུ་བསམས་པ་དེ་ཐེ་ཚོམ་ཉོན་མོངས་ཅན་ཟེར་མཁན་དེ། ཐེ་ཚོམ་ཉོན་མོངས་ཅན་ཟེར། འོ་དེ་འདྲའི་ཐེ་ཚོམ་ཉོན་མོངས་ཅན་དེ་ག་རེ་བྱེད་ཀྱི་རེད་ཟེར་ན། དཔེར་ན་ལས་རྒྱུ་འབྲས་ལ་ཡོད་དང་མེད་བསམ་ཡག་གི་ཐེ་ཚོམ་ཉོན་མོངས་ཅན་དེས། ཨ་ནི་ངན་འགྲོ་རུ་སོང་བར་བྱེད་ཀྱི་རེད་བ། བདེན་བཞིའི་གནས་ལུགས་དང་དཀོན་མཆོག་གསུམ་གྱི་རང་བཞིན་ལ་སོགས་པ་དེ་ཚོ་ཡོད་དང་མེད་སྙམ་པའི་ཐེ་ཚོམ་དེ་ལ་བརྟེན་ནས་འཁོར་བ་ན་སྐྱེ་བར་བྱེད་ཀྱི་རེད་བ། དེ་ཡིན་ཙང་ཐེ་ཚོམ་ཉོན་མོངས་ཅན་གྱི་ཉེས་དམིགས་དེ་དེ་འདྲ་ཅིག་ཡིན་པ་རེད། འོ་དེ་ལྔ་པོ་དེ་ལྟ་མིན་ལྔ་ཟེར།

སྐྱེ་བ་སྔ་མ་ནས་བདེན་དབང་དང་ལྡན་ནས་ཕྱི་མ་འགྲོ་བ་དེ་ཅི་ཇི་ལྟར་ནི་མ་སྐྱེས་པར་གྱུར་ན་རྟག་པར་ཀྱང་རང་བཞིན་རེད། ཟེར་ནས། རྟགས་དེ་སྐད་དེ་ལས་ནི་མཐར་ལྟ། འཇིག་ལྟ་གིས་གོང་དུ་བཟུང་བའི་བདག་དེ་ཉིད་ལ། ཆད་པར་ལྟ་བ་དང་རྟག་པར་ལྟ་བ། དེ་ནས་ལོག་པར་ལྟ་བ་ཟེར་ཡག་དེ་དཀོན་མཆོག་དང་ལས་འབྲས་ལ་སོགས་པ་དེ་ཚོ་མེད་སྙམ་དུ་མཐའ་གཅིག་ཏུ་འཛིན་གྱི་དེ་ལོག་པར་ལྟ་བ་རེད་བ། ལྟ་བ་མཆོག་འཛིན་ཟེར་ཡག་དེ་ལྟ་བུ་ལྟ་བ་གསུམ་པོ་གང་ཡང་རུང་བ་གཅིག་ལ་གཏན། དམིགས་བྱས་ནས་ནི་མཆོག་ཡིན་གསུངས་སོ་སྙམ་དུ་འཛིན་པ་དེ། མཆོག་ཏུ་འཛིན་པ་དེ་ཡིན་ན་ལྟ་བ་མཆོག་འཛིན་ཟེར།

ད་གཅིག་ཏུ་བཞེད་པ་ལྟར་གྱི་ཡིན་ན་འཇིག་ལྟ་ཡའི་རྩ་བ་རེད་ལ་མ་རིག་པ་ཡའི་རྩ་བ་རེད་གཉིས་ཀ་རྩ་བ་ཡིན་པའི་ཕྱིར་གཅིག་རྐྱང་རེད། དེས་ན་དབུ་མ་ཐམས་ཅད་ཀྱི་ཆེད་ནི་འཇིག་ལྟ་མ་རིག་པ་དེ་ཡོད་པ་ལ་བརྟེན་ནས་ནི་ང་དང་ང་འོ་ཟེར་ནས། ང་དང་ང་ཡི་བ་འོ་ཟེར་དེ་བློ་ལེགས་པོ་ཞིག་བློ་ཡི་ཕུགས་སུ་བཞག་ཅིག་ནས། དེ་ཡོད་པ་ལ་བརྟེན་ནས་དེ་ནི་བདག་ཏུ་བཟུང་ནས་ལོངས་སྤྱོད་པ་པོ་བདག་དེ་ཡོད་པ་ལ་བརྟེན་ནས་ང་ལ་སྲེད་པ་བྱེད་གཞན་ལ་སྡང་བ་བྱེད། དེ་ལྟར་བྱེད་པ་ལ་བརྟེན་ནས། དེ་ནས་སྡིག་པ་དེ་འདྲ་བསགས་ཀྱིན་ཡོང་གོ་རེད། བག་མ་ལ་ལྟད་མོ་སྐྱེས་པའི་ཆུ་རྣམ་འགྲེལ་ལས་བདག་ཡོད་ན་ནི་གཞན་དུ་ཤེས་བདག་གཞན་ཆ་ལས་འཛིན་དང་སྡང་དེ་དག་དང་ནི་ཡོངས་འབྲེལ་ལས་ཉེས་པ་ཐམས་ཅད་འབྱུང་བར་འགྱུར་ཞེས་དང་ཉོན་མོངས་སྐྱོན་རྣམས་འཇུག་པ་ལས་ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ་ལྟ་ལས་བྱུང་བར་བློ་ཡིས་མཐོང་གྱུར་ཅིང་ཞེས་དང་དང་པོ་ང་ཞེས་བདག་ལ་ཞེན་གྱུར་ཅིང་བདག་གི་འདི་ཞེས་དངོས་ལ་ཆགས་བསྐྱེད་པ་ཞེས་གསུངས་སོ། ཕྲ་རྒྱས་དྲུག་གི་རྩ་བ་མ་རིག་པའམ་འཇིག་ལྟ་ལ་བརྟེན་ནས་ཆགས་སྡང་ཐེ་ཚོམ་སོགས་སྐྱེས་དེ་ལ་བརྟེན་ནས་ལས་བསགས་དེ་ལ་བརྟེན་ནས་འཁོར་བར་འཁོར་བའི་རྩ་བ་འཇིག་ལྟ་མ་རིག་པ། ངར་འཛིན་ལྷན་སྐྱེས་འདི་ཉིད་ཡིན་པས། ཉོན་མོངས་གཏན་ནས་སྤོང་བ་ལ་བདག་འཛིན་མ་རིག་པའི་གཉེན་པོ་བདག་མེད་རྟོགས་པའི་ཤེས་རབ་བསྐྱེད་པ་ལ་འབད་དགོས་དེའི་ཕྱིར་ནད་བརྒྱ་འཇོམས་པའི་སྨན་དཀར་པོ་ཆིག་ཐུབ་ལྟ་བུ་སྟེ། བདག་མེད་རྟོགས་པའི་ཤེས་རབ་ཉིད་བཞི་བརྒྱ་པ་ལས་ཀྱང་དེ་ཕྱིར་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར་ཞེས་དང། ཇི་ལྟར་མ་རིག་པ་དེས་གནོད་པ་ཡིན་ན་ཉོན་མོངས་ཐམས་ཅད་གང་གི་གནོད་དུ་གོ་རེ་ཟེར་ཇི་ལྟར་མ་རིག་པ་དེས་བཅོམ་པ་ཡིན་ན་ཉོན་མོངས་ཐམས་ཅད་སྐྱོ་དང་གོ་རེ་ཟེར་དེ་ལྟ་བུ། སྒོ་གནོད་ཐོག་དེ་ཡིན་ན་བདག་མེད་མ་རྟོགས་གོ་ནས་ཁོ་ལ་འབད། གཉེན་པོ་དེ་གང་ཚོགས་ཀྱིས་ནི་བསྟེན་དགོས་གོ་རེ་ཟེར་ཁོ་སྒོ།

ཟས་སམ་རྐྱང་སེལ་གྱི་སློང་བ་བཞིའི་རྐྱེན་དང། དེ་ནས་ཉོན་མོངས་པ་ཅི་ཁྱོད་ཁྱོད་ཅེས་ནི་རང་གི་རྒྱུད་ལ་རྟེན་ཡོད་པ་ཡི་ས་དེ་ནས་ཡོད་ཡིད་དུ་འོང་བ་ལ་སོགས་པ་དུ་ཁྲིད་ཟིན་ན་གླང་གཟར་གདོས་བྱས་ཅི་ཡོང་གི། སྒྲ་གཅིག་ཏུ་ཁྲིད་ཟིན་ན་གླང་གཟར་ཁོང་ཁྲོ་ཅི་ཐུག་གི། དེ་ནས་ཡོན་ཏན་ལ་སོགས་པ་དང་རི་ལ་སོགས་པ་དེ་ཚོ་གསང་སློང་སྟོང་གཅིག་ནི་ང་འཇའ་གླང་གཟར་ཅི་ཁྱོད་ཁྱོད་འོ་དེ་ཡོད་དེ་ཀྱི་དེས་ན་ཉོན་མོངས་པ་དེ་རྟེན་དེ་རང་གི་རྒྱུད་ལ་ཡོད་སུ་ཚ་བྱས་པ་རེད། རྒྱུད་གཉིས་པ་སྨྲས་པའང་ཡོད་ནི་ཟེར། ད་ཉོན་མོངས་པའི་རྒྱུད་གཉིས་པ་དེ་ཡིན་ན་དང་པོ་དེ་རྟེན་རེད་བ་ད་གཉིས་པ་དེ་ཡིན་ན་སྨྲས་པ་དུ་ཡོད་དེ།

བ་དེ་ཡི་ཚུལ་བཞིན་མ་ཡིན་ཡིད་བྱེད་ལས་ཉོན་མོངས་རྒྱུ་ནི་ཚང་བ་ཡིན། ཞེས་པ་ལྟར། ཉོན་མོངས་སྐྱེ་བའི་དེ་དག་དང་རྒྱང་བསྲིང་གང་ཐུབ་བྱེད་པ་དེ། དེ་ཡི་ཐབས་ཤེས་དེ་ག་རེ་བྱེད་དགོས་ཟེར་ན་དེ་ནི་ཉོན་མོངས་སྐྱེད་ཀྱི་ཡུལ་དང་རྒྱང་གང་བསྲིང་བསྲིང་ཐག་རིང་གང་རིང་རིང་བྱས་ནས། དེ་ག་རེ་ཟེར་ན། འདུ་འཛིས་དབེན་པ་བསྟེན་དགོས་ཡོད་དེ། འདུ་འཛི་ལས་དབེན་བྱས་ནས་ཕྱིའི་འདུ་འཛི་ལས་དབེན་ནས་དབེན་པ་བསྟེན་དགོས་ཡོད་དེ། ཉོན་མོངས་པ་དང་ཐག་རིང་དགོས། ཉོན་མོངས་པའི་དམིགས་པ་དེ་དག་ཐག་རིང་འགྲོ་ཡི་རེད་བ། ཐག་རིང་འགྲོ་བ་ཡིན་ཙང་ནི་ཉོན་མོངས་པའི་དམིགས་ཡུལ་དུ་བྱས་མེད་པ་ཡིན་ན་ཉོན་མོངས་པ་རྟོགས་སུ་བྱེད་དེ། སྐྱེ་འགག་གི་རེད་བ་དང། རབ་བྱུང་རྣམས་དགོན་པ་དང་རི་ཁྲོད་སོགས་ན་སྡོད་པའང་ཡུལ་ལས་འབྱོལ་བ་ཡིན། རང་རེ་ལས་དང་པོ་པ་རེ་ཞིག་ཡུལ་མ་མཐོང་ན་ཉོན་མོངས་མི་སྐྱེ་བ་ལ་ཕན་པས་དེ་ནས་འབྱོལ་གང་ཐུབ་བྱས། གོ་ཞུ་དགོས་ན། ཉོན་མོངས་པ་དང་འབྲལ་ཐུབ་བྱའི་ཐབས་ཤེས་དེ་དེ་ཡིན་པ་རེད། བློ་སྦྱོང་རྣམས་ལས་གཉེན་པོ་བརྟས་པའི་ཡུལ་ངན་སྤོང་བའི་རྟོག་ཞེས་དང། རྒྱལ་སྲས་ཐོགས་མེད་པས་ཡུལ་ངན་སྤངས་པས་ཉོན་མོངས་རིམ་གྱིས་འགྲིབ། རྣམ་གཡེང་མེད་པས་དགེ་སྦྱོར་ངང་གིས་འཕེལ། རིག་པ་དྭངས་པས་ཆོས་ལ་ངེས་ཤེས་སྐྱེ་དབེན་པ་བསྟེན་པ་རྒྱལ་སྲས་ལག་ལེན་ཡིན་གསུངས་པ་ལྟར་ཉོན་མོངས་སྐྱེ་བའི་འདུ་འཛི་སྤོང་བ་སོགས་ཡིན་པས། གོ་ཞུ་དགོས་ན་དེ་ཡིན་པ་རེད། རྒྱུ་གསུམ་པ་དེ་འདུ་འཛི་སྤོང་བ། འདུ་འཛི་དེ་ཡིས་ནི་ཉོན་མོངས་པ་སྐྱེ་ཡོང་གི་རེད་ཟེར་ག་འདྲ་རེད་ཟེར་ན་གྲོགས་ངན་པའི་གཡེང་བ་སྤངས་ཏེ། དེ་ཡང་ཆང་དང་རྩེད་མོ་སོགས་ཆང་གི་ར་རོ་བ་དང་ཨ་ནི་རྩེད་མོ་ལ་སོགས་པ་རྩེ་བྱས་ནས་མགོ་འཁོར་ནས་ཉོན་མོངས་པ་དང་མཐུན་པའི་གཏམ་བཤད་པ། ལོགས་ཀྱི་རྟེན་ཅིང་ལོག་པ་ལ་སོགས་པ་འདུ་འཛི་བྱེད་པ་དེ་ཉོན་མོངས་པ་དང་མཐུན་པའི་གཏམ་བཤད་པར་བ་ཚི་སྟེ། སྦྱོར་བ་ཐམས་ཅད་གྲོགས་ངན་པ་ཡིན་པས་ཁོ་ཡི་ཁ་མི་ཉན་པ་དང། ཁོ་ཡི་དབང་དུ་མི་འགྲོ་བ་དགོས་ཟེར་དེ་ལྟར་མེད་པར་གྲོགས་ངན་པའི་དབང་དུ་སོང་ན་དེ་ཡི་ཉོན་མོངས་སྐྱེ་ཞིང་བྱ་བ་མ་ཡིན་པ་ལ་ཞུགས་པར་འགྱུར་བས།

མཐོང་ཆུང་བྱེད་དུ་འཇུག་པ་དག་གིས་རང་རེ་སེར་སྣ་ལ་རོ་མངར་ཞེས་དང་ཁོང་ཁྲོ་ལ་མཐུ་སྟོབས་པོ་ཞེས་དང་སྣ་ཐུང་བ་སོགས་ལ་མིང་སྙན་པོ་རེར་བཏགས་ཀྱང་དེ་དག་སྐྱོན་གྱིས་དགེ་རྒན་ནུབ་མཛོད་ལ་ཀུན་འཛིན་སྟོང་པ་ལྟ་བུ་རོ་མངར་པོ་ཞེས་བསྟན་ན་དགེ་ཕྲུག་ཀྱང་སེར་སྣ་ཆེ་བར་འབྱུང་ལ། ཁོང་ཁྲོ་ཅན་ཡང་དེ་དང་འདྲའོ། གྲོགས་ངན་གྱི་སྤྱོད་པ་འགོ། གྲོགས་ངན་གྱི་སྤྱོད་པ་འགོ་སླ་བ། ད་གྲོགས་ངན་པའི་སྤྱོད་པ་ཟེར་ཡས་དེ་འགོ་ལས་སླ་པོ་ཞེ་དྲག་ཡོད་རེད་པ་སྐྱོན་ཟེར་ཡས་དེ་འགོ་ལས་སླ་པོ་ཞེ་དྲག་ཡོད་ཡོན་ཏན་ཟེར་ཡས་དེ།

ད་རྒྱལ་པོ་སྨྱོ་ཆུ་མ་འཐུང་ཡིན་ཙང་མ་སྨྱོ་མ་སྨྱོ་བ་རེད་པ། མ་སྨྱོ་ཡིན་ཙང་མི་གཞན་པ་ཚང་མ་བཅས་དང་མི་མཐུན་པ་ཞིག་བྱུང་བ་རེད་པ། མི་མཐུན་པ་ཞིག་བྱུང་འོང་དེ་ནས་མི་གཞན་པ་ཚང་མ་ཚང་བཅས་ཀྱིས་རྒྱལ་པོ་ལ་སྨྱོན་པ་རེད་ཟེར་ལབ། ཁོ་རང་ཚོ་སྨྱོན་པ་མ་ཡིན་པ་ལ་ཆ་བཞག་རྒྱལ་པོ་དེ་སྨྱོན་པ་ཡིན་པ་ལ་ཆ་བཞག་ནས་རྒྱལ་པོ་ལ་སྨྱོན་པ་ཟེར་ལབ་ཀྱི་ཡིན་པ་རེད། དེ་ཧ་མ་ང་རང་ཚོ་ག་རེ་ཟེར་དགོས་ཡིན་ན། རྟོག་པས་བཏགས་ཙམ་ཟེར་ཞེས་དུང་བ་རྟོག་པས་བཏགས་ཙམ་ཟེར་དེ་ག་དུས་ཚོད་ནི་ལ་དཔེ་ལ་དེ་བཞག་བཞག་དུ་མ། ཀླུ་སྒྲུབ་དགོངས་རྒྱན་ཟེར་མཁན་ཅིག་ནང་ལ་དཔེ་ལ་དེ་བཞག་བྱ་དུ་མ། དགེ་འདུན་ཆོས་འཕེལ་གྱིས་མཛད་བཞག་མཁན་གྱི་ཀླུ་སྒྲུབ་དགོངས་རྒྱན་ཟེར་མཁན་ཅིག་ནང་དཔེ་ན་དཔེ་དེ་བཞག་བྱ། དཔེར་ན་ང་རང་ཚོ། ཆོས་ཐམས་ཅད་ཀུན་རྟོག་པས་ཕར་བཏགས་ཙམ་རེད་ཕར་བཏགས་ཙམ་མ་གཏོགས་དོན་ལ་ཡོད་མ་རེད། ད་ནི་རྒྱལ་པོ་ངོ་མ་བྱེད་ཀྱི་ཡིན་ན་སྨྱོན་པ་མ་རེད་དེ་ལུང་པ་དེ་ལ་བལྟས་པ་ཡིན་ན་རྒྱལ་པོ་དེ་སྨྱོན་པ་ཆགས་པ་རེད། སྨྱོན་པ་སྨྱོ་ཆུ་འཐུང་མཁན་ཚང་མ་དེ་ཚོ་སྨྱོན་པ་མ་ཡིན་པ་ཆགས་པ་རེད།

ཁོ་བོ་ནི་ད་གིའི་རྒྱལ་པོ་དེ་ཚོ་སྐྱེད་པར་བྱེད་ཅེས་ནི་འཇིག་རྟེན་གྱི་བྱ་བ་མ་བྱས་པའི་ཕྱིར་ཆུའི་སྤྱང་ཀྱོལ་གྱི་འདས་པར་བ། གཞན་ཚང་མ་དང་བཅས་ནི་སྨྱོ་ཆུ་འཐུང་བ་ན་བཞུད་ཅེས་ནི་འཇིག་རྟེན་པའི་འདོད་ཡོན་ལ་ཆགས་ནས་ལས་ཀ་བྱེད་དགོས་ཏེ་ནི་ཁོ་བོའི་མི་འདྲ་ནི་ཚིག་འོག་མ་རེས་མི་མཚོན་མོད། པད་ཉི་ཐོག་སོགས་ལག་ཏུ་ལེན་དགོས་པས་དེ་ཙམ་དུ་སྐྱོན་མེད། གྲོགས་ངན་པས་ལྷོ་ཕྱོགས་བྱེད་པ་ན་དེ་ཡི་ཁ་རྗེས་སུ་མི་གཏོང་བ། གཡའ་སྐྱིད་ཀྱིས་བརྗིད་པ་ཞིག་བྱས་ཏེ། ཐེབས་མེད་རྡོ་རྗེ་སྔོན་དུ་བཏང། ཡེ་ཤེས་རྡོ་རྗེ་རང་དང་འགྲོགས། ཁྲེལ་མེད་རྡོ་རྗེ་རྗེས་ལ་བཞག་པ་སོགས། རྐང་མདོག་ཡི་ཕུ་ནུ་བཅུ་ལ་མྱང་ལས་ཀྱི་རྒྱུ་བཞི་པ། བཤད་པ་ནི་ཟེར་ད་བཤད་པ་ལ་བརྟེན་ནས་ཡང་ཉོན་མོངས་པ་སྐྱེ་འོང་མཁན་དེ་འདྲ། དང་པོ་དེ་ཡིན་ན་ཉོན་མོངས་པའི་རྟེན་དེ་རེད་པ། གཉིས་པ་དེ་ཡིན་ན་ཉོན་མོངས་པའི་དམིགས་པ་རེད་པ། གསུམ་པ་དེ་ཡིན་ན་འདུ་འཛི་རེད་པ། ད་བཞི་པ་དེ་ཡིན་ན་བཤད་པ་ཟེར་བཤད་པ་ལ་བརྟེན་ནས་ཡང་ཉོན་མོངས་པ་སྐྱེ་འོང་ཡ་དེ་འདྲ་ཡིན་འགྲོ་བ། མདོ་སྔགས་རྟག་ནོར་ཉོན་མོངས་སྐྱེ་བའི་དཔེས་བལྟས་ཏེ། ནི་གླིང་གེ་སར་སྒྲུང་ཡིན་ན་དར་ཚང་འཛམ་བུ་གླིང་ནང་ལ་དཔེ་རྒྱ་སྐྱེད་འདྲ་ཆེན་པོ་ཞེ་དྲག་བྱས་ནས། ང་ཚོ་བལ་ལས་བྱེད་ཀྱི་ནི་པུ་ཏི་བཞི་བཅུ་ལྷག་ཙམ་ཅིག་པར་རྒྱབ་ཚར་རེད་ད། པུ་ཏི་བཞི་བཅུ་ལྷག་ཙམ་ཅིག་གླིང་གེ་སར་གྱི་སྒྲུང་དེ་འདྲ་ཤེས་གོ། ད་གེ་སར་གྱི་སྒྲུང་ཤེས་ཡོད་ཚད་ད་རེས་ནི་དར་པོ་ཞེ་པོ་ཅིག་རེད། འོ་དེ་གླིང་གེ་སར་གྱི་སྒྲུང་རང་གིས་ཤེས་ཀྱི་ཕ་ཟེར་ནི་མི་ཡིས་བཤད་པ་དེ་འདྲ་ཨ་མཆོག་གོ་བ་ཡིན་ནི་དེ་ཉོན་མོངས་ཡར་སྐྱེ། སྐྱེ་འོང་མ་གཏོགས་ཟེར་ཀྱང་ཉོན་མོངས་པ་ཁ་བྲལ་འགྲོ་ཡོང་ཡོད་མ་རེད་བ། ཉོན་མོངས་པ་ཡར་སྐྱེ་ཡས་ཀྱི་ཐབས་ཤེས་རྐྱང་གཅོད་ཀྱི་རེད་དེ་ཡོད་རེད་བ། གེ་སར་གྱི་སྒྲུང་ཞེས་པ་དེ་འདྲ་ཡིན་ན་རང་གིས་ཉན་གྱི་མེད་པས་ཧ་མ་ཡིན་ན་ང་ཚོ་གདན་ས་ཆེན་པོ་ནང་གེ་སར་སྒྲུང་ཟེར་མཁན་དེ་ཁྱོན་ནས་བཞག་ཆོག་མི་འོང། བཞག་ཆོག་ཡོད་མ་རེད། ཡང་ཆགས་སློང་གི་བསྟན་བཅོས་སོགས་འདོད་པའི་བསྟན་བཅོས་ཟེར་མཁན། འདོད་པའི་བསྟན་བཅོས་ཟེར་མཁན་འདི་དགེ་འདུན་ཆོས་འཕེལ་གྱིས་འདོད་པའི་བསྟན་བཅོས་ཟེར་མཁན་འདི་ཐོན་ནས་གང་འཚོལ་བྱས་ཏེ་དགོན་པ་སོ་སོ་ལ་བཀྲམས་ནས་དགོན་པ་གང་ག་བས་དེ་ལ་དཔེ་ཞེ་དྲག་དང་དོད་ཚ་པོ་བྱས་ནས་ཀློག་དགོས་ཡ་དེ་འདྲ་བྱས་བཞག་ཆགས་སློང་གི་བསྟན་བཅོས་ཟེར་མཁན་འོ་དེ་ལྟ་བུ་དེ་ཉོན་མོངས་ཡར་འཕེལ་ཡས་དེ་རེད། ལས་ཚོགས་དང་ཆོས་བརྒྱུད་ཀྱི་བེའུ་བུམ་སོགས་བཤད་པ་ཉན་པ་ལ་བརྟེན་ནས། ལས་ཚོགས་ཐོག་ཆོས་སྐྱིད་ཀྱི་བེའུ་བོ་སེ། རྒྱུད་སྤྲུལ་གྱི་བཤད་པ། རྒྱུད་སྤྲུལ་གྱི་བཤད་པ་ལ་སོགས་པ་དེ་ཚོ་ཟེར་གྱི་ཡོད། དེ་ལ་ཆབ་མདོ་གཏེར་མུ་ཁྲི་ཞེས་རྒྱས་པར་བྱས་པའི་རྒྱུད་བརྒྱུད་ལ་སྐྱེས་བུ་སྟོང་པའི་མཛད་པ་སྣང་མཐར་ཡེ་ལ་བྱེད་ན་ཐར་པའི་ས་པའི་མཐའི་ནུས་པས་སྐྱེས་བུ་སྟོང་པའི་སྣང་མཐའ་སུམ་རྟགས་དགུ་ཟེར། འོ་དེ་བཤད་པ་ཟིན་ཏེ། གཞན་ཡང་མི་མང་པོ་ཡི་སྙན་དུ་རྒྱལ་པོ་དང་དམག་དང། རྒྱུ་ལྔ་པ་དེ་ཡིན་ན་ཉོན་མོངས་པ་གོམས་པ་ཟེར། ང་རང་ཚོ་བློ་དེ་ཡིན་ན་གོམས་པ་ཡི་རྗེས་སུ་འགྲོ་བར་གྱུར་པ། གོམས་པ་ག་ཚོད་ཆེ་སོང་ན་ཡང་དེ་ཡི་རྗེས་སུ་ངང་ངང་ཤུགས་ཤུགས་ཀྱིས་བེ། བཀག་མི་ཐུབ་བ་ཞིག་ནི་ཡོང་གི་འདུག་ཨང། དེ་ཡིན་ན་ཉོན་མོངས་པ་ལ་གོམས་པ་ཡིན་ན་ཉོན་མོངས་དེ་ངང་ངང་ཤུགས་ཤུགས་ཀྱིས་ཡོང་གི་རེད། ཉོན་མོངས་པ་ལ་མ་གོམས་པར་བྱས་དགེ་བ་ཅིག་ལ་གོམས་པ་ཡིན་ན་དགེ་བ་དེ་ངང་ངང་ཤུགས་ཤུགས་ཀྱིས་ཡོང་གི་རེད་དེ། ཚོགས་ཀུན་ཆུང་ཆུང་ཁོ་ནས་ཨ་མ་གཅིག་ལ་སྐྱེས་པའི་སྤུ་གུ་ཡིན་ནའི་སྤུ་གུ་གཉིས་པོ་དེ་མི་འདྲ་ཡོང་གི་འདུག་ཨང། འགའ་ཞིག་དེ་ནས་སྙིང་རྗེ་དང་དད་པ་ཆེ་བ། ཤེས་རབ་ཆེ་བ། ཆུང་ཆུང་ཁོ་ནས། གཞན་ལ་སྙིང་བརྩེ་བ་མང་པོ་ཡོད་པ། འགའ་ཞིག་འགའ་ཞིག་ཆུང་ཆུང་ཁོ་ནས་གཏུམ་པོ་དཔེ་ཞེ་དྲག་ཡིན་པ་ཁོང་ཁྲོ་ཚ་པོ།

གང་དང་གང་ཡིད་ལ་བྱེད་པ་ཡིན་ན་དེ་ཉོན་མོངས་པའི་རྒྱུ་ལ་འགྲོ་གི་རེད་བ། ཁོ་ཡིད་ལ་བྱེད་པའི་དབང་གིས་ཉོན་མོངས་པ་ཟིན་ནས་དེ་བྱུང་བ་རེད་བ། དེ་བྱས་ཙང་ད་ཉོན་མོངས་པའི་རྒྱུ་དེ་དང་པོ་རྟེན་བྱས། གཉིས་པ་དེ་ཡིན་ན་ཉོན་མོངས་པའི་དམིགས་པ་བྱས། གསུམ་པ་དེ་ཡིན་ན་འདུ་འཛི་བྱས། བཞི་པ་དེ་ཡིན་ན་བཤད་པ་བྱས། ལྔ་པ་དེ་ཡིན་ན་གོམས་པ་བྱས། དྲུག་པ་དེ་ཡིན་ན་ཡིད་ལ་བྱེད་པ་ཟེར་བ་དེ་ཉོན་མོངས་པའི་རྒྱུ་དྲུག་ཟེར་དུ་ཟིན། ཆོས་ཚུལ་བཞིན་དུ་བྱེད་ཀྱི་དེ་ཚོ་ལ་གྲངས་མ་འདྲེས་དོན་མཚོན་ན། ད་ཆོས་ཟིན་གྱི་དེ་བདེན་པ་རང་ཨ་ཡིས། དེ་རྟག་ཏུ་ཆོས་བྱེད་མཁན་དེ་ལ་ཡིན་ན་མ་ཡོང་དགུ་ཡོང་མང་པོ་ཅིག་ཡོང་གི་འདུག་དེ་ས་ཆོས་བྱས་པའི་འབྲས་བུ་དེ་བཟང་བ་ཅིག་ཡོང་གི་རེད་ཟེར་གྱི་འདུག་བཟང་བ་ཡོང་རྒྱུ་ཕར་ཟེར་ན་ཁོ་ཉེས་པ་ཅིག་ཡོང་གི་འདུག་སོ་སོ་ནམ་དྲན་པ་ཡིན་ན་དེ་ཡང་ཡིད་ལ་བྱེད་པ་སེམས་ཁྲེལ་བ་ཡིད་ལ་བྱེད་པའི་དབང་གིས་ཉོན་མོངས་པ་དེ་འདྲེན་འོང། དེ་ལྟར་བདག་ཅི་ཐུབ་བྱས་གཉེན་པོ་མ་བསྟེན་ན་ཉོན་མོངས་པ་ཇེ་ཆེར་འབྱུང་ལ། བསྟེན་པས་ནི་ཇེ་འགྲིབ་ཏུ་འབྱུང་བས་དེ་ལ་འབད་དོ། འོ་དེ་ཡན་ཆད་དེ་ཡིན་ན་ཉོན་མོངས་པའི་རྒྱུ་ཟིན་ཏེ། བཞི་པ་ཉོན་མོངས་པའི་ཉེས་དམིགས་ནི།

མཐར་དེ་ནས་འབྲས་བུ་རང་གི་ཚུལ་ཁྲིམས་དེ་ཡང་ཉོན་མོངས་པ་དེས་འཇོམས་ཀྱི་རེད། ཉམས་བཅས་རྙེད་པས། རང་གི་མ་ཉམས་བཅས། རང་གི་དེ་ནས་ཚུལ་ཁྲིམས་ཉམས་པ་དང་ལྟ་བ་ཉམས་པ་དང། གཟུགས་ཉམས་པ་དང། སྙན་གྲགས་ལ་སོགས་པ་སོགས་ཉམས་པ་ཚང་མ་དང་བཅས་ནས་ཉམས་པ་དེ་རྙེད་ཀྱི་རེད། དམན་ཞིང་སྲུང་དང་དེ་བཞིན་སྟོན་པས་སྨད། དེ་ནས་རང་ཉིད་དམན་པར་འགྲོ་གི་རེད། སྲུང་མ་ཚོགས་ཀྱིས་དེ་ཚོ་སྨད་ཀྱི་རེད་ལ། སྟོན་པ་གིས་རང་ཉིད་སྨད་པ་བྱེད་ཀྱི་རེད། རྩོད་པ་མི་སྙན་དེ་ནས་གཞན་དུ་མི་ཁོམ་གནས་སུ་སྐྱེ།

སེམས་པའི་ལས་དང། བསམ་པའི་ལས་གཉིས་སེམས་པའི་ལས་ནི་ཡིད་ཀྱི་ལས་རེད་བ། བསམ་པའི་ལས་ཟེར་ན་ལུས་ངག་གང་རུང་གི་ལས་རེད་བ། ད་དེ་གསུམ་པོ་དེ་དེ་ཚང་མ་དང་གྱི་ཚུར་བསྡུ་ན་བསོད་ནམས་མ་ཡིན་པའི་ལས་དང། བསོད་ནམས་ཀྱི་ལས་དང་མི་གཡོ་བའི་ལས་གསུམ་གྱི། བསོད་ནམས་མ་ཡིན་པའི་ལས་ཟེར་གྱི་ཚེ་འདི་ཉིད་ལ་ཆགས་ནས། སྲོག་གཅོད་བྱེད་པ་ནས། ལོག་ལྟ་ཡི་བར་གྱི་མི་དགེ་བ་བཅུ་པོ་དེ་ལ་སྤྱོད་པ་དེ། བསོད་ནམས་མ་ཡིན་པའི་ལས་དེ་རེད་བ། བསོད་ནམས་མ་ཡིན་པའི་ལས་བསགས་པ་ཡིན་ཙང་དེའི་འབྲས་བུ་དེ་ཡིན་ན་ངན་འགྲོ་ལས་མ་གཏོགས་ཅི་ཡང་ཡོད་མ་རེད། ད་ཚེ་འདི་ཡི།

དེ་ང་ཚོ་མི་གཡོ་བ་དང་གཡོ་བའི་ལས་ཟེར་ཡས་དེ། འདོད་པའི་ལྷ་དང་མིའི་འཕེན་བྱེད་ཀྱི་ལས་དེ་ཡིན་ན་གཡོ་བའི་ལས་ཡིན་ཟེར། གཡོ་བའི་ལས་ཡིན་ཟེར་དེ་ག་རེ་ཟེར་ན་ང་ཚོ། དཔེར་ན་ང་ལྟ་བུ་ཅིག་དམྱལ་བ་ནང་སྐྱེ་ཡས་ཀྱི་ལས་བསགས་བྱས་ནས་ད་དེ་ལ་གསོས་བཏབ། གསོས་བཏབ་བྱས་ནས་སྲེད་ལེན་གཉིས་ཀྱིས་གསོས་བཏབ་ནས་ནི་སྤྱོད་པ།

འདོད་པའི་དེ་ནས་ལྷ་དང་མི་ཡི་བར་དོ་ལ་ཕར་འགྱུར་བ་དེ་འདྲ་སྲིད་ཀྱི་རེད། དེས་ན་དམྱལ་བ་བར་དོ་དེ་ཕར་འགྱུར་བྱས་ནས་ཡི་དྭགས་དང་དུད་འགྲོ་གྱི་བར་དོ་ལ་འགྱུར་འགྲོ་བ་དེ་འདྲ་ཡོད་རེད། བར་དོ་ཟེར་ཡིན་དེ་ཁོ། བར་དོ་ཡི་གནས་སྐབས་ཞག་བདུན་པོ་དེ་ལ་ནི་ཕར་ཚུར་འགྱུར་འགྲོ་བ་ཡོད། དེ་ཡང་ཤི་ཚར་སོང་ན་དགེ་རྩ་བྱེད་མཁན་དེ་ཚོ་ལ་རག་ལས་པ་ཡིན། ཡང་འགའ་ཞིག་འགའ་ཞིག་ནི་བསོད་ནམས་ཀྱི་ལས་བྱེད་འོང་མཁན་མི་ཡི་བར་དོར་འགྲོ།

དམྱལ་བ་ཀྱི་བར་དོ་དང་མི་ཡི་བར་དོ། དམྱལ་བའི་ཀྱི་བར་དོ་དང་འདོད་པའི་ལྷ་ཡི་བར་དོ། དེ་ག་ནང་བཞིན་ཡི་དྭགས་ཀྱི་བར་དོ་དང་དུད་འགྲོའི་བར་དོ་ལ་སོགས་པ་ཚང་མ་ཐམས་ཅད་ཕར་ཚུར་འགྱུར་རྒྱུ་ཡོད་པ་ཡིན་ཙང་དེ་ལ་གཡོ་བའི་ལས། མི་གཡོ་བའི་ལས་ཟེར་དུས་ཁམས་གོང་མའི་ལྷ་ག་རེ་གི་ལུས་དེ་འཕེན་པ་ཡིན་ན་ད་ག་རང་དེ་བྱས་མ་གཏོགས་གཞན་ཕར་འགྱུར་འགྲོ་བ་དེ་འདྲ་མེད་པ་དེ་ལ་མི་གཡོ་བའི་ལས་ཟེར་གྱི་ཡོད་རེད། ཨོ་དེ་ཟེར་དེ་ཟེར་རྒྱལ་བ་འབྲོམ་སྟོན་པ་ཁོང་རང་དགེ་བསྙེན་རེད་བ་རྭ་སྒྲེང་དགེ་བསྙེན་ཐམས་ཅད་ཁོང་ག་བས་སྐྱིད་སྡུག་སྐྱིད་པ་བྱས།

ཁྱེད་དུ་སྐྱེས་པ་མ་སྐྱེས་པ་ཡིན་ན་ཁྱེད་ཁྱེད་ལ་ཕན་གྱི་མེད་པས། དེ་ནས། ཁམས་གསུམ་འཁོར་བ་དེ་ལ་ཡིད་འབྱུང་བྱས་ནས་ནི་ལས་བསགས་ཚད་ཚང་མ་ཐམས་ཅད་དེ་ནས་ཐར་པ་ཐོབ་ཡས་ཀྱི་རྒྱུ་ལ་འགྲོ་གི་རེད་མ་གཏོགས་འཁོར་བ་འཁོར་བྱེད་ཀྱི་རྒྱུ་ལ་འགྲོ་གི་མ་རེད། ངེས་འབྱུང་བསམ་གྱིས་མ་ཟིན་ན་ཆོས་བྱ་སྙམ་དུ་ཚེ་བློས་བཏང་ནས་རི་ཁྲོད་དུ་ཞི་གནས་བསྒོམས་ཏེ་བསྡད་ཀྱང་སྟབས་ལེགས་ན་བསམ་གཟུགས་ཀྱི་རྒྱུ་སྤྱོད་པ་ལས་ལྷག་མི་འོང། ད་ང་ཚོ་དཔེར་ན། འདུ་འཛིས་དབེན་པ་བསྟེན་བྱས་ནས། རི་ཁྲོད་ལ་རང་གཅིག་པུ་བྱས་བསྡད་བྱས་ནས་ཕར་སྒོམ་རྒྱག་པ་དེ་འདྲ་ཡིན་པ་ཡིན་ན་ཡང། ལམ་གཙོ་གསུམ་གང་ཡང་རུང་བ་གཅིག་གིས་མ་ཟིན་པ་ཡིན་ན། ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་ལ་སོགས་པ་གང་ཡང་མ་ཟིན་པ་ཡིན་ན། གལ་སྲིད་པའི་ཞི་གནས་ལ་སོགས་པ་བསྒྲུབས་བྱས་ནས་བསམ་གཏན་གྱི་དངོས་གཞི་ཐོབ་པ་ཡིན་ན་ཁམས་གོང་གི་ལྷ་གཅིག་ལ་སྐྱེ་གི་རེད་མ་གཏོགས་གཞན་མ་སྐྱེས་ག་གལ་ཡོད་མ་རེད། བསམ་གཏན་དང་གཟུགས་མེད་ཀྱི་ལྷ་ལ་སོགས་པ་དེ་འདྲ་ཞིག་སྐྱེས་པ་ལས་ལྷག་ཡང་སྐྱེས་ག་གལ་ཡོད། ལམ་གཙོ་གསུམ་པོ་གང་ཡང་རུང་བ་གཅིག་གིས་མ་ཟིན་པ་ཡིན་ན། ཡང་ན་ནི་ངེས་འབྱུང་གི་བསམ་པས་ཟིན་པ་ཡིན་ན་དེའི་རྒྱུ་དེ། ཐར་པ་ཐོབ་ཡག་གི་རྒྱུ་ལ་འགྲོ་གི་རེད་བ། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པ་ཡིན་ན་ནི་ཐམས་ཅད་མཁྱེན་པ་ཐོབ་ཡག་གི་རྒྱུ་ལ་འགྲོ་གི་རེད་བ་དེ་འདྲ་ཅིག་གང་ཡང་མ་ཟིན་པ་ཡིན་ན། དཀའ་ལས་ག་ཚད་བརྒྱབ་པ་ཡིན་ན། ཞི་གནས་དང་ལྷག་མཐོང་ལ་སོགས་པ་དེ་ཚོ་ཞི་ལྷག་ཟུང་འབྲེལ་གྱི་རྣལ་འབྱོར་དེ་ལས་ལྷག་པ་ཅིག་ནི་ཐོབ་ཡ་ཡོད་མ་རེད་ད། ལམ་གཙོ་གསུམ་གང་ཡང་མ་ཟིན་པ་ཡིན་ན་དེ་ཐོབ་པ་ཡིན་པས་ཨང་དུ་སྟོན་པ་ཡིན་ནི་དེ་ནི། འདོད་པའི། གཟུགས་ཀྱི་ལྷ་དང་གཟུགས་མེད་ཀྱི་ལྷ་ལ་སོགས་པ་དེ་ཚོ་གཅིག་རེད་དེ་གཅིག་པ་ཡིན་ན།